དང་རྒྱུན་ཞུགས་རིགས་ནས་རིགས་སྐྱེས་ལ་དུ་ག་ལ་འདོད་ཉོན་གསུམ་པ་སྤངས་པའི་རྒྱུན་ཞུགས་ཀྱི་འབྲས་བུ་གསར་དུ་ཐོབ་པའི་རྒྱུན་ཞུགས་འབྲས་གནས་ཁྱད་པར་ཅན་གང་ཞིག། འདོད་པ་རིགས་མཐུན་གྱི་སྐལ་བ་ཉིད་ལེན་པར་ངེས་ཤིང། འདོད་པ་རིགས་མཐུན་གྱི་སྐྱེ་བ་གཉིས་ལེན་པར་ངེས་ཤིང་བཞི་ལེན་པར་མི་ངེས་པའི་རིགས་ཅན་དེ། རྒྱུན་ཞུགས་རིགས་ནས་རིགས་སྐྱེས་ཀྱི་མཚན་ཉིད་ལབ་པ་རེད་ད་རྗེ་བཙུན་པའི་དགེ་འདུན་ཉི་ཤུ་ན་ཡོད་པའི་མཚན་ཉིད་གཅིག་ཟིན་ན་ཡག་པོ་ཡོད་རེད། ད་དེ་ལ་དབྱེ་ན་ལྷ་ཡི་རིགས་ནས་རིགས་སྐྱེས་དང་མི་ཡི་རིགས་ནས་རིགས་སྐྱེས་གཉིས་ཡོད། ཅེས་པ། གང་ལྟར། རྒྱུན་ཞུགས་རིགས་ནས་རིགས་སྐྱེས་ཟེར་དུས་གང་ལ། མཐོང་ལམ་གྱི་སྔ་རོལ་དུ་འདོད་ཉོན་གསུམ་པ་སྤངས་པ་ཞིག་འདི་རེད་ད། འདོད་ཉོན་གསུམ་པ་སྤངས་པའི་རྒྱུན་ཞུགས་ཀྱི་འབྲས་བུ་གསར་དུ་ཐོབ་པའི་རྒྱུན་ཞུགས་འབྲས་གནས་ཁྱད་པར་ཅན་གང་ཞིག་ལ། འདོད་པ་རིགས་མཐུན་གྱི་སྐྱེ་བ་གཉིས་ལེན་པར་ངེས་ཤིང་བཞི་ལེན་པར་མི་ངེས་པའི་རིགས་ཅན་དེ་རྒྱུན་ཞུགས་རིགས་ནས་རིགས་སྐྱེས་ཀྱི་མཚན་ཉིད་ལ། ད་ཁྱད་པར་འདི་ལ་འདོད་ཉོན་གསུམ་པ་སྤངས་པས་ཁྱབ་བཞི་པ་སྤངས་མ་སྤངས་གཉིས་ཡོད་ལྔ་པ་མ་སྤངས་པས་ཁྱབ། འདོད་པ་རིགས་མཐུན་གྱི་སྐྱེ་བ་གཉིས་ལེན་པར་ངེས་ཤིང་བཞི་ལེན་པར་གསུམ་ལེན་པར་ངེས་མ་ངེས་གཉིས་ཡོད། མར་འདོད་པ་རིགས་མཐུན་གྱི་སྐྱེ་བ་གཉིས་ལེན་པར་ངེས་ཤིང། གསུམ་ལེན་མ་ལེན་གཉིས་ཡོད་བཞི་མི་ལེན་པས་ཁྱབ། ཅེས་པའོ། ད་འདི་རྒྱུན་ཞུགས་རིགས་ནས་རིགས་སྐྱེས་ཀྱི་ཁྱད་ཆོས་ཟེར་ན་མི་འདྲ་བའི་ཁྱད་པར་འདི་རེད་ལབ་པ།

འོ་འདི་ལ་རྟགས་གསལ་འདི་རྟགས་གསལ་འདི་བཏང་གི་རེད་ད། མ་ངེས་པའི་རྒྱུན་ཞུགས་སྲིད་པ་ལན་བདུན་པ་བ་དེ་ལྷ་ཡི་རྟེན་ལ་རྒྱུན་ཞུགས་ཀྱི་འབྲས་བུ་ཐོབ་ནས་འོང་བོ་ཅན་ལ་མི་ཡི་རྟེན་ལ་མྱང་འདས་མངོན་དུ་བྱེད་མཁན་ཅིག་མེད་པར་ཐལ། ཡོད་ད། ཡོད་ཟེར་ན་མི་ཡི་རྟེན་ལ་མྱང་འདས་མངོན་དུ་བྱེད་པ་ཡིན་པར་ཐལ་མ་ཡིན་པར་ཐལ་ལྷ་ཡི་རྟེན་ལ་མྱང་འདས་མངོན་དུ་བྱེད་དགོས་པ་ཡིན་པའི་ཕྱིར། ཡིན་པར་ཐལ་ལྷ་ཡི་རྟེན་ཅན་ཡིན་པའི་ཕྱིར་ལབ་ན་ཁྱབ་པ་མ་བྱུང། རིགས་ཅན་རེད་མ་གཏོགས།

འགྲོ་སྲིད། ད་རྟགས་གསལ་གཉིས་པ་འདི། ད་ངེས་པའི་རྒྱུན་ཞུགས་སྲིད་པ་ལན་བདུན་པ་བ། ད་སྐྱེ་བ་གཅིག་ལན་གཉིས་ལན་གསུམ་ལན་བཞི་ལན་ལྔ་ལན་དྲུག་ལན་བདུན་ལན་བརྒྱད་ལན་དགུ་ལན་བཅུ་པ་སྦྱོར་བ། ད་བཅུ་པ་སྦྱོར་བ། ད་བཅུ་པ་འདི་གིས་ཡང་བསྐྱར་སྐྱེ་བ་ག་ཚོད་ལེན་དགོས་རེད། ད། ངེས་པའི་རྒྱུན་ཞུགས་སྲིད་པ་ལན་བདུན་པ་བའི་རྟོགས་པ་སྔོན་དུ་སོང་མཁན་གྱི་སྲིད་བཅུ་པ་ལ་གནས་པ་འདི་གིས་འདོད་ཉོན་གསུམ་པ་སྤང་མཁན་ཅིག་ཡོད་རེད་ད། འདོད་ཉོན་གསུམ་པ་གསར་དུ་སྤང་མཁན་ཅིག་ཡོད་རེད་བ། ད་དེ་འདྲས་ཀྱི་འདོད་ཉོན་གསུམ་པ་གསར་དུ་སྤང་མཁན་གྱི་ཡ། གང་ཟག་དེ་རྒྱུན་ཞུགས་དེ་ཆོས་ཅན། རྒྱུན་ཞུགས་རིགས་ནས་རིགས་སྐྱེས་ཡིན་པར་ཐལ།

ཁོ་འདོད་ཉོན་གསུམ་པ་སྤངས་པའི་རྒྱུན་ཞུགས་ཀྱི་འབྲས་བུ་གསར་དུ་ཐོབ་པའི་རྒྱུན་ཞུགས་འབྲས་གནས་ཁྱད་པར་ཅན་གང་ཞིག་འདོད་པ་རིགས་མཐུན་གྱི་སྐྱེ་བ་གཉིས་ལེན་པར་ངེས་ཤིང་བཞི་མི་ལེན་པར་ངེས་པའི་རིགས་ཅན་ཡིན་པའི་ཕྱིར། ད་མི་གིས་འདོད་ཉོན་གསུམ་པ་སྤངས་པའི་རྒྱུན་ཞུགས་ཀྱི་འབྲས་བུ་གསར་དུ་ཐོབ་པ་རྟགས་མ་གྲུབ་ལབ་པ། འདོད་ཉོན་གསུམ་པ་སྤངས་པའི་རྒྱུན་ཞུགས་ཀྱི་འབྲས་བུ་གསར་དུ་ཐོབ་ན་རྒྱུན་ཞུགས་ཀྱི་འབྲས་བུ་གསར་དུ་ཐོབ་པ་གོ་རེད་མ་གཏོགས་འདོད་ཉོན་གསུམ་པ་དེ་གསར་དུ་སྤངས་རེད་བ།

རྒྱུན་ཞུགས་འབྲས་གནས་གང་ཞིག་ཁམས་གསུམ་གྱི་སྒོམ་སྤང་ཉོན་མོངས་ཆུང་ངུ་ཆུང་ངུ་དགུ་རིམ་ཅན་དུ་སྤོང་བའི་རིགས་ཅན་ལབ་སོང་ཨ། ད་རིགས་ཅན་སྨོས་པའི་དགོས་པ་ག་རེ་རེད་ཟེར་ན། སྤང་བྱ་རིམ་གྱིས་པའི་རྒྱུན་ཞུགས་འབྲས་གནས། དེ་ནི་ཉན་ཐོས་དགྲ་བཅོམ་པའི་འབྲས་བུ་མ་ཐོབ་པར་ཐེག་ཆེན་གྱི་ལམ་དུ་ཞུགས་པར་ངེས་མཁན་ཅིག་ཡོད་རེད་བ། ཨོ། ད་ཐེག་ཆེན་ལམ་དུ་ཞུགས་པར་ངེས་མཁན་དེ་གིས་ཐེག་ཆེན་གྱི་ལམ་གྱི་གནས་སྐབས་སུ་སྤང་བྱ་རིམ་གྱིས་དུ་སྤང་བྱ་ཅི་ཡང་ཡོད་མ་རེད་ཚང་མ་ཅིག་ཅར་བ་རེད། ཐེག་ཆེན་ལ་ཅིག་ཆར་བ་ཡིན་པས་ཁྱབ་རེད་ད་སེམས་ལ་ཉར་ཨ། ཐེག་ཆེན་ལ་ཅིག་ཆར་བ་ཡིན་པས་ཁྱབ་རེད་མ་གཏོགས་རིམ་གྱིས་དུ་སྤོང་རྒྱུ་ཅི་ཡང་ཡོད་མ་རེད། ད་ད་ལྟ་རིགས་ཅན་སྨོས་པའི་དགོས་པ་ཁྱེར་ཤོག་ལབ་ན། ངས་སྤང་བྱ། ཐེག་པ་ཆེན་པོའི་ལམ་དུ་ཞུགས་པར་ངེས་པའི་སྤང་བྱ། དང་པོ་ཉིད་ལ་དེ་དང་པོ་ཉིད་ཅིག་ལབ་ཀྱི་ཡིན་ཁྱོད་རང་ཉན་ཨ། ཐེག་ཆེན་གྱི་ལམ་དུ་ཞུགས་པར་ངེས་པའི་སྤང་བྱ་རིམ་གྱིས་པའི་རྒྱུན་ཞུགས་འབྲས་གནས་དེ། བསྡུ་བར་བྱ་བའི་ཆེད་ཡིན་པའི་ཕྱིར་ལ། ཁོས་ཁམས་གསུམ་གྱི་སྒོམ་སྤང་ཉོན་མོངས་ཆུང་ངུ་ཆུང་ངུ་དགུ་རིམ་གྱིས་དུ་སྤང་གི་རེད་པས། ཁ་ཅིག་ནི། ཐེག་པ་ཆེན་པོའི་ལམ་དུ་ཞུགས་ན་ཅིག་ཅར་དུ་སྤོང་འགྲོ་དགོས་རེད་བ། འོ་མ་ཡིན་པར་ཐལ་རིམ་ཅན་དུ་སྤོང་བ་ཡིན་པའི་ཕྱིར་རྟགས་མ་གྲུབ། ཡིན་པར་ཐལ་རིམ་ཅན་དུ་སྤོང་བའི་རིགས་ཅན་ཡིན་པའི་ཕྱིར་ན་ཁྱབ་པ་མ་བྱུང། ཁོ་རང། ཅིག་ཅར་དུ་རིམ་ཅན་དུ་སྤོང་བའི་རིགས་སུ་སྐྱེས་པ་རེད་དེ་ཡིན་ན་ཡང་ཁོ་དབང་པོ་སྦྱངས་ནས་ཐེག་པ་ཆེན་པོའི་ལམ་དུ་ཞུགས་ནས་ནི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་ནས། རིམ་ཅན་དུ་སྤོང་འགྲོ་གི་ཡོད་པ་ཡིན་ཙང། རིམ་ཅན་དུ་སྤོང་བའི་རིགས་མི་ཅིག་ཅར་དུ་སྤོང་འགྲོ་གི་ཡོད་པ་ཡིན་ཙང། རིམ་ཅན་དུ་སྤོང་བའི་རིགས་ཅན་ཡིན་རིམ་ཅན་དུ་སྤོང་བ་མ་ཡིན་ལབ་བར་གདའ།

ཨོ། ད་རིགས་ཅན་འདི་འགའ་ཞིག་གིས་ལབ་ན་བཅད་བྱ་རེད་ལབ་བར་གདའ། ག་རེ་ཟེར་ན། ཐེག་པ་ཆེན་པོའི་ལམ་དུ་ཞུགས་པར་ངེས་པའི། སྤང་བྱ་རིམ་གྱིས་པའི་རྒྱུན་ཞུགས་འབྲས་གནས་དེ། ཁམས་གསུམ་གྱི་སྒོམ་སྤང་ཉོན་མོངས་ཆུང་ངུ་ཆུང་ངུ་དགུ་གཅིག་ཆར་དུ་སྤོང་གི་རེད་དེ། གཅིག་ཆར་དུ་སྤོང་བའི་རིགས་ཅན་མ་རེད། ཁོ་རིགས་སུ་སྐྱེས་ཡོད་མ་རེད། རིམ་ཅན་དུ་སྤོང་བའི་རིགས་སུ་སྐྱེས་པ་རེད་དེ། ཡིན་ན་ཡང་ཁོས་གཅིག་ཆར་དུ་སྤངས་འགྲོ་གི་ཡོད་རེད་ལབ་བར།

དེ་ནི་ག་རེ་ལབ་པ་རེད། ཁམས་གསུམ་གྱི་སྒོམ་སྤང་ཉོན་མོངས་ཆུང་ངུ་ཆུང་ངུ་དགུ་ཅིག་ཅར་དུ་སྤངས་ན་ཡང་འདྲ། རིམ་གྱིས་སྤོང་བའི་རིགས་སུ་སྐྱེས་པ་རེད་མ་གཏོགས་རིམ་གྱིས་སྤང་གི་མ་རེད་ཅིག་ཅར་དུ་སྤང་གི་རེད་ཟེར་བ། ད་ཅིག་ཅར་བའི་མཚན་ཉིད་ཀྱི་ཟུར་གྱི་བཅད་བྱ་དེ་ག་རེད་ཟེར་ན། ཁོས་ཁམས་གསུམ་གྱི་སྒོམ་སྤང་ཉོན་མོངས་ཆུང་ངུ་ཆུང་ངུ་དགུ་ཅིག་ཅར་དུ་སྤང་གི་རེད་དེ། དེ་ནི་ཁོ་ཅིག་ཅར་དུ་སྤོང་བའི་རིགས་ཅན་མ་རེད། ད་དེ་རེད་བ།

སྒོ་གསུམ་བསྡུ་བྱ་ཡིན། གཉིས་ཀ་བསྡུ་བྱ་ཡིན། གཅིག་གིས་རང་གི་ལམ་དུ་ཞུགས་པར་ངེས་པའི་སྤང་བྱ་ཅིག་ཅར་བའི་རྒྱུན་ཞུགས་འབྲས་གནས་གཅིག་གིས་ཐེག་པ་ཆེན་པོའི་ལམ་དུ་ཞུགས་པར་ངེས་པའི་སྤང་བྱ་རིམ་གྱིས་པའི་རྒྱུན་ཞུགས་འབྲས་གནས། འགྲིག་སོང་ཨ།

འབྲས་བུ་གཉིས་པ་ཕྱིར་འོང། ཕྱིར་འོང་ལ་ནི་ཞུགས་པའང་ཡིན་ནོ། ལ། རྒྱུན་ཞུགས་འབྲས་གནས་ཁྱད་པར་ཅན་དེ། འབྲས་བུ་རིམ་གྱིས་པའི་རྒྱུན་ཞུགས་འབྲས་གནས་ཁྱད་པར་ཅན་དེ་ཕྱིར་འོང་ཞུགས་པ་རེད་ཟེར། ཡིན་པ། འབྲས་བུ་རིམ་གྱིས་པའི་རྒྱུན་ཞུགས་འབྲས་གནས་ཁྱད་པར་ཅན་ཡིན་ན་ཕྱིར་འོང་ཞུགས་པ་ཡིན་པས་ཁྱབ། ལ། ཡང་ཕྱིར་འོང་ཞུགས་པ་ཡིན་ན་ཚུར་མ་ཁྱབ། ཡང།

ད་ཕྱིར་འོང་འབྲས་གནས་ད་ཕྱིར་འོང་ལ་དབྱེ་བ་མང་པོ་ཡོད་མ་རེད་པ། ཕྱིར་འོང་འབྲས་གནས་ཁྱད་པར་ཅན་ཚེ་གཅིག་བར་གཅིག་པ་ཟེར་ཡག་གཅིག་ཡོད་རེད་འདི་མ་གཏོགས་ཡོད་མ་རེད་ད། གཉིས་པ་ནི། འདོད་ཉོན་དྲུག། འདོད་ཉོན་རྣམ་པ་དྲུག་པ་ཟད་པར་འགྱུར་བ་ནི་ལན་གཅིག་ཕྱིར་འོང་བ་ཡིན་ལབ། ད་འདོད་ཉོན་དྲུག་པ་སྤང་མཁན་དེ་ཕྱིར་འོང་འབྲས་གནས་རེད། ད་ལྟར་བ། འདོད་ཉོན་དྲུག་པ་དེ་སུའི་སྤང་བྱའི་གཙོ་བོ་རེད།

དགུ་པ་སྤངས་ན་འདོད་པ་ལ་ལས་ཉོན་སྐྱེ་བ་ཅི་ཡང་ལེན་ཡག་ཡོད་མ་རེད་པ། ད་ཕྱིར་འོང་ལབ་ན་འདོད་པ་ལ་རིགས་མཐུན་གྱི་སྐྱེ་བ་ལན་གཅིག་སྐྱེ་བ་ལེན་ཡག་ཡོད་པས་ན་ཕྱིར་འོང་ཟེར་བ། ཕྱིར་འོང་ཟེར་ན་ག་ལ་སོང། ཕྱིར་འོང། ད་དེ་པས་བུ། ཅིའི་ཕྱིར་ལན་ཅིག་ཕྱིར་འོང་བ་ཞེས་བྱ་ཞེ་ན། ལྷ་ཡི་ནང་དུ་ལན་ཅིག་ཕྱིར་འོང་བའི་དོན་གྱིས་ན་དེ་སྐད་ཅེས་བྱའོ། ད་ལྷ་ཡི་ནང་དུ་ལབ་དུས་ན་ཁོ་མི་ཆགས་བསྡད་པ་རེད་པ། ཡང་བསྐྱར་ལྷ་ཡི་ནང་དུ་ལན་ཅིག་ཡོང་ཡག་ཡོད་པ་ཡིན་ཙང་ཕྱིར་འོང་རེད་ཟེར་བ་ལྟ། ཅི་ཡི་ཕྱིར་ལན་ཅིག་ཕྱིར་འོང་ཞེས་བྱ་ཞེ་ན་ལྷ་ཡི་ནང་དུ་ལན་ཅིག་ཕྱིར་འོང་བའི་དོན་གྱིས་ན་དེ་སྐད་ཅེས་བྱའོ། ལྷ་ཡི་ནང་ལ་སྐྱེ་བ་གཅིག་ལྟ་བུ་མ་གཏོགས་ལེན་གྱི་མི་འདུག་པ་རིགས་མཐུན་གྱི་སྐྱེ་བ་གཅིག་ལབ་པ་རེད་ད་ག་རིགས་མཐུན་གྱི་སྐྱེ་བ་གཅིག། སྐྱེ་བ་གཉིས་ལེན་ཡག་ཡོད་བར་དག་གོ། ལ་ཨོ་ད་འདི་ལ་འདིར་རིགས་མཐུན་གྱི་སྐྱེ་བ་གཅིག་བརྩི་བར་སྐལ་སོང་ང། འདི་རེད། ད་ཕྱིར་འོང་ཚེ་གཅིག་བར་གཅིག་པ་ཟེར་འགྱུར། ཕྱིར་འོང་འབྲས་གནས་ཁྱད་པར་ཅན་ཚེ་གཅིག་བར་གཅིག་པ་ལབ་འདུག་ག་ལ། ཚེ་གཅིག་ལབ་ན་དགྲ་བཅོམ་པའི་འབྲས་བུ་ཐོབ་པ་ལ་སྐྱེ་བ་གཅིག་བར་ཆོད་མཁན། ཕྱིར་མི་འོང་གི་འབྲས་བུ་ཐོབ་པ་ལ་ཉོན་མོངས་གཅིག་གིས་བར་ཆོད་མཁན་དེ་ལ་ཕྱིར་འོང་ཚེ་གཅིག་བར་གཅིག་པ་ལབ་པ་རེད། ག་ལ་སོང།

ད་འདི་ན་བ་དེ་ད་དེ་ད་འདི་ན་ཡོད་རེད། འདོད་ཉོན་རྣམ་པ་དྲུག་ཟད་པར་འགྱུར་བ་ནི་ལན་ཅིག་ཕྱིར་འོང་བ་ཡིན་ནོ་ཅི་ཕྱིར་ལན་ཅིག་ཕྱིར་འོང་བ་ཞེས་བྱ་ཞེ་ན། ལྷ་ཡི་ནང་དུ་ལན་ཅིག་ཕྱིར་འོང་བའི་དོན་གྱིས་ན་དེ་སྐད་ཅེས་བྱའོ། ཕྱིར་འོང་ཚེ་གཅིག་བར་གཅིག་པ་དེ་གང་ཞེ་ན། ད་ཕྱིར་འོང་ཚེ་གཅིག་བར་གཅིག་པ་དེ་ག་རེ་རེད་ལབ་ན། སྤངས་པའི་ཁྱད་པར་ངེས་པའི་ཆ་བདུན་དང་བརྒྱད་ཟད་པ། བདུན་དང་བརྒྱད་ཟད་པ་ལབ་ན་དྲུག་པ་དེ་སྤངས་པས་ཁྱབ་རེད་བ། ད་འདིའི་སྒང་ལ་བདུན་པ་དང་བརྒྱད་པ་སྤངས་ཚར་བ་ཅིག་དགོས་རེད་ཟེར་བ་རེད་ད། བདུན་ནམ་ལབ་དགོས་མ་རེད་ད། བདུན་དང་བརྒྱད་ཟད་པ། དབང་པོའི་ཁྱད་པར་ཉོན་མོངས་པ་གང་སྤངས་པའི་གཉེན་པོ་ཟག་མེད་ཀྱི་དབང་པོ་ཐོབ་པ་སྐྱེ་བའི་ཁྱད་པར་དགྲ་བཅོམ་པའི་འབྲས་བུ་ཐོབ་པ་ལ་ཚེ་གཅིག་དང། ཕྱིར་མི་འོང་གི་འབྲས་བུ་ཐོབ་པ་ལ་འདོད་ཉོན་གཅིག་གིས་བར་གཅོད་པས་ན་ཕྱིར་འོང་ཚེ་གཅིག་བར་གཅིག་པ་ཡིན་ནོ། སྒྲ་བཤད་དཔེ་ཡག་པོ་འདུག་ཨ། འོ་དེ་རེད་ད། དབང་པོའི་ཁྱད་པར་འདོད་ཉོན་འདོད་པའི་ཉོན་མོངས་གང་སྤངས་པའི་གཉེན་པོ་ཟག་མེད་ཀྱི་དབང་པོ་ཐོབ་པ། དེ་ནས་ཉོན་མོངས་བདུན་པ་དང་བརྒྱད་པ་སྤངས་པ་དགྲ་བཅོམ་པའི་འབྲས་བུ་ཐོབ་པ་ལ་ཚེ་གཅིག་དང་ཕྱིར་མི་འོང་གི་འབྲས་བུ་ཐོབ་པ་ལ། དེ་ནས་འདོད་ཉོན་གཅིག་གིས་བར་གཅོད་པ་དེ་ལ་ཕྱིར་འོང་ཚེ་གཅིག་བར་གཅིག་པ་ཟེར་གྱི་རེད་ཟེར་བ། ཨོ་ཡ། དགུ་པ་དེ་རེད་དོ། ཨོ་དེ་རེད། ད་རྩ་བ་བྱས་ན། རྣམ་པ་དྲུག་པ་ཟད་གྱུར་པ་འདི་ནི་ལན་ཅིག་ཕྱིར་འོང་བ་ལ། འདོད་ཉོན་དྲུག་པ་སྤངས་ན་ཕྱིར་འོང་རེད། རྣམ་པ་དྲུག་པ་ལབ་ན་འདོད་ཉོན་དྲུག་པ་ཟད་པར་གྱུར་པ་དེ་ལ། ལན་ཅིག་ཕྱིར་འོང་བ་ལབ་ཀྱི་རེད། སྤངས་པའི་ཁྱད་པར་ལ་ཉེས་ཆ་བདུན་དང་བརྒྱད་ཟད་པ་ལ་སྤངས་པའི་ཁྱད་པར་ལ་ཉོན་མོངས་བདུན་པ་དང་བརྒྱད་པ་སྤངས་པ། ཚེ་གཅིག་བར་ཆད་གཅིག་པ་དང་ལབ་ན་དགྲ་བཅོམ་པའི་འབྲས་བུ་ཐོབ་པ་ལ་ཚེ་གཅིག་དང། ཕྱིར་མི་འོང་གི་འབྲས་བུ་ཐོབ་པ་ལ་ཉོན་མོངས་གཅིག་གིས་བར་ཆད་པ་དེ་ལ་ཚེ་གཅིག་བར་གཅིག་པ་ཟེར་གྱི་རེད། ཨོ། ད་འདི་མ་འདུག་ཡང་བར་ད་ཕྱིར་འོང་ལ། ཕྱིར་འོང་ཞུགས་པ་དང་འབྲས་གནས་གཉིས་འབྲས་གནས་དེ་ལ་ཚེ་གཅིག་བར་གཅིག་པ་བཤད་ཀྱི་འདུག་ཨ། འོ་དེ་རེད་ད། རྗེ་བཙུན་མེད་ཀྱི་གསུང་སྟངས་བྱས་ན་དགེ་འདུན་ཉི་ཤུའི་ནང་ལ། ཕྱིར་འོང་འབྲས་གནས་ཁྱད་པར་ཅན་ཡིན་ན། ཕྱིར་འོང་འབྲས་གནས་ཚེ་གཅིག་བར་གཅིག་པ་ཡིན་པས་ཁྱབ་ལབ་ཀྱི་རེད། ཁྱབ། ཡིན་ན་ཡང་ཚེ་གཅིག་བར་གཅིག་པ་ཡིན་ན་ཚེ་གཅིག་བར་གཅིག་པའི་སྒྲ་བཤད་དང་ལྡན་པས་མ་ཁྱབ་ལབ་ཀྱི་རེད།

དགེ་འདུན་ཉི་ཤུ་བལྟས་ན་ཡག་པོ། མཚན་ཉིད་དབྱེ་བ་དེ་ཚོ་དང། ཕྱིར་འོང་ལ་ཕྱིར་འོང་ཞུགས་ཕྱིར་འོང་ཞུགས་པའི་མཚན་ཉིད་ལ་ཞུགས་པ་བཞི་ཡི་ནང་ཚན་གང། དང་པོ་གཉིས་དང་པོ་གཉིས་ལབ་པ་དེ་འདི་ཡང་ཡོད་དེ། ཞུགས་པ་བཞི་ཡི་ནང་ཚན་གང་ཞིག། ཐ་མའི་ཆ་མཐུན་ལྔ་ཕལ་ཆེར་སྤངས་པས་རབ་ཏུ་ཕྱེ་བའི་རིགས་སུ་གནས་པའི་དགེ་སྦྱོང་ཚུལ་གྱི་འབྲས་བུ་ཐོབ་ཕྱིར་དུ་བརྩོན་པའི་སྦྱོར་བ་རྒྱུན་ཆགས་ལ་གནས་པ་དེ་ལ་ཕྱིར་འོང་ཞུགས་པའི་མཚན་ཉིད་ལ། ཕྱིར་འོང་འབྲས་གནས་ལ་འབྲས་གནས་བཞིའི་ནང་ཚན་གང་ཞིག་ཐ་མའི་ཆ་མཐུན་ལྔ་ཕལ་ཆེར་སྤངས་པས་རབ་ཏུ་ཕྱེ་བའི་རིགས་སུ་གནས་པའི་དགེ་སྦྱོང་ཚུལ་གྱི་འབྲས་བུ་ལ་གནས་པའི་གང་ཟག་ཕྱིར་འོང་འབྲས་གནས་ཀྱི་མཚན་ཉིད་ལ། འོ་དེ་ལས་ད་ཕྱིར་འོང་འབྲས་གནས་ལ་ཙམ་པོ་བ་དང་ཁྱད་པར་ཅན་གཉིས་ཕྱེ། ཙམ་པོ་བ་ལབ་ན་ཕྱིར་འོང་གི་འབྲས་བུ་ཐོབ་མ་ཐག་པ་དེ་བཞག། ཁྱད་པར་ཅན་ལབ་ན་ཕྱིར་མི་འོང་གི་འབྲས་བུ་ཐོབ་ཕྱིར་དུ་བརྩོན་པ་དེ་ལ

ཕྱིར་འོང་འབྲས་གནས་ཁྱད་པར་ཅན་དེ་འབྲས་བུ་གསུམ་པ་ཕྱིར་མི་འོང་ལ་ནི་ཞུགས་པ་ཡིན་ནོ། ཅེས་ད་ལྟ་རེད་པ། ཕྱིར་འོང་འབྲས་གནས་ཁྱད་པར་ཅན་དེ་ཕྱིར་མི་འོང་ཞུགས་པ་རེད་པ། དོན་གཅིག་རེད་པ། ཡ། ད། འབྲས་བུ་རིམ་གྱིས་པ་ལ་ཁྱབ་ལ་ད། འབྲས་བུ་རིམ་གྱིས་པའི་ཕྱིར་འོང་འབྲས་གནས་ཁྱད་པར་ཅན་ཡིན་ན་ཕྱིར་མི་འོང་ཞུགས་པ་ཡིན་པས་ཁྱབ།

ད་གསུམ་པ་རྩ་བ་བྱས་ན་གསུམ་པ་ལ་ནི་ཞུགས་པའང་ཡིན། དང་དུ། གསུམ་པ་ལ་ནི་ཞུགས་པའང་ཡིན་ལབ་ན། ཕྱིར་འོང་འབྲས་གནས་ཁྱད་པར་ཅན་དེ་ཕྱིར་འོང་འབྲས་གནས་ཡིན་པ་ཙམ་དུ་མ་ཟད། འབྲས་བུ་གསུམ་པ་ཕྱིར་མི་འོང་ལ་ཞུགས་པ་ཡང་ཡིན་ལ། ད་གནས་པ་ལ་གཉིས་པ་གནས་པ་ལ་ནི་ལབ་ན། ཕྱིར་མི་འོང་ཞུགས་པ། ཕྱིར་མི་འོང་འབྲས་གནས། སྤྱིར་བསྟན་པ་དང་བྱེ་བྲག་ཏུ་བསྟན་པའོ། དང་པོ་སྤྱིར་བསྟན་པ་ནི། ཕྱིར་མི་འོང་ཞུགས་པ་དེ་ནི་འདོད་ཉོན་དགུ་པ་ཟད་པས་ཕྱིར་མི་འོང་འབྲས་གནས་ཡིན་ནོ། ལབ་ན། ཕྱིར་མི་འོང་ཞུགས་པ་དེ་གིས་འདོད་ཉོན་དགུ་པ་སྤང་ཕྱིར་དུ་བརྩོན་ནས་ཕྱིར་མི་འོང་གི་འབྲས་བུ་འདོད་ཉོན་དགུ་པ་སྤངས་པ་དང་ཕྱིར་མི་འོང་འབྲས་བུ་ཆགས་དྲུག་རེད་ཟེར་བ་ལྟ་ད་ད་རེད་སོང་ཨ། འོ། འདི་ད་རྩ་བ་བྱས་ན་དེ་དགུ་ཟད་པས་ཕྱིར་མི་འོང་ལབ་ད་འདོད་ཉོན་དགུ་པ་སྤངས་པའི་འབྲས་བུ་དེ་ལ་ཕྱིར་མི་འོང་འབྲས་གནས་ཟེར་གྱི་རེད་ལབ། ད་ཕྱིར་མི་འོང་ཞུགས་པའི་མཚན་ཉིད་ཞོག་ལབ་ན།

ཨོ་དཀོན་མཆོག་སྲིན་སྤུ་དག་ལ་སོགས། ཞུགས་པ་བཞི་ཡི་ནང་ཚན་གང་ཞིག་ཐ་མའི་ཆ་མཐུན་ལྔ་སྤངས་པས་རབ་ཏུ་ཕྱེ་བའི་རིགས་སུ་གནས་པའི། དགེ་སྦྱོང་ཚུལ་གྱི་འབྲས་བུ་ཐོབ་ཕྱིར་དུ་བརྩོན་པའི་སྦྱོར་བ་རྒྱུན་ཆགས་ལ་གནས་པ། ད་ཕྱིར་མི་འོང་འབྲས་གནས་ཀྱི་མཚན་ཉིད་ལ། རྒོད།

འོ་དབྱེ་བ། སྤེལ་མ་བསྒོམ་པ་ལུས་མངོན་བྱེད་བཤད་པ། ད་ཕྱིར་མི་འོང་འབྲས་གནས་དེ་ལ། གཟུགས་སུ་ཉེར་འགྲོའི་ཕྱིར་མི་འོང་གཟུགས་མེད་ཉེར་འགྲོའི་ཕྱིར་མི་འོང། ཕྱིར་མི་འོང་མཐོང་ཆོས་ཞི་ཕྱིར་མི་འོང་ལུས་མངོན་བྱེད་ལབ་ཡ་དེ་ནས་ཡོད་རེད་ད། ད་གཟུགས་སུ་ཉེར་འགྲོའི་ཕྱིར་མི་འོང་ལབ་ན་ཕྱིར་མི་འོང་ཡིན་པ་གང་ཞིག་ལ། དགྲ་བཅོམ་པའི་འབྲས་བུ་དེ་གཟུགས་ཀྱི་རྟེན་ལ་མྱང་འདས་མངོན་དུ་བྱས་ན་གཟུགས་སུ་ཉེར་འགྲོའི་ཕྱིར་མི་འོང། ད།

ཡང་འདོད་པའི་རྟེན་ཅན་གྱི་ཕྱིར་མི་འོང་ཡིན་པ་ལ་མྱང་འདས་དེ་གཟུགས་མེད་ཀྱི་རྟེན་ལ་མངོན་དུ་བྱས་ན་གཟུགས་མེད་ཉེར་འགྲོའི་ཕྱིར་མི་འོང། རེད་སོང། ད། མཐོང་ཆོས་ཞི་ལབ་དུས་སྒང་ལ། ཕྱིར་མི་འོང་སྒྲུབ་པོ། མཐོང་ལམ་ཐོབ་པའི་ཚེ་དེ་ལ་ད་ཕྱིར་མི་འོང་ཐོབ་པའི་ཚེ་དེ་ལ་མྱང་འདས་མངོན་དུ་བྱས་ན་ཕྱིར་མི་འོང་མཐོང་ཆོས་ཞི། མཐོང་ཆོས་ཞི། ཚེ་ད་གའི་སྟེང་ལ་ཕྱིར་མི་འོང་ཐོབ་པའི་རྟེན་ད་གའི་སྟེང་ལ་ལུས་རྟེན་ད་གའི་སྟེང་ལ་དགྲ་བཅོམ་པའི་འབྲས་བུ་མངོན་དུ་བྱས་ན་ཕྱིར་མི་འོང་མཐོང་ཆོས་ཞི། དཔེར་ན་ང་ཚོ་མཐོང་ཆོས་མྱོང་འགྱུར་གྱི་ལས་ནང་བཞིན། མཐོང་ཆོས་མྱོས་འགྱུར་གྱི། འོང། རེད་རེད་རེད་མཐོང་ཆོས་བ། མཐོང་ཆོས་ཡོད་ལ་འདུག་ང། མཐོང་ཆོས་ཞི་མཐོང་ཆོས་ཞི། ཞི་བདེ་ཟེར་བའི་ཞི་བའི་རྟགས་དེ་ཡིན་རྒྱུ་རེད་འདི་ངས་དོན་དག་ཅུང་མ་ཚོར་གང་བྱེད། ཐོ། དཔེར་ན་ང་ཚོ་ལས་ལ་ཡ་སྐྱེས་ནས་མྱོང་འགྱུར་གྱི་ལས། ལན་གྲངས་གཞན་ལ་མྱོང་འགྱུར་གྱི་ལས། མཐོང་ཆོས་མྱོང་འགྱུར་གྱི་ལས་ཟེར་གྱི་ཡོད་པ། མཐོང་ཆོས་མྱོང་འགྱུར་གྱི་ལས་ཟེར་ན་ག་རེ་ཟེར་དགོས། འོ་འདི་ནང་བཞིན་ལ་ཚེ་ད་གའི་ཕྱིར་མི་འོང་ཐོབ་པའི་ཚེ་དེ་ལ་དགྲ་བཅོམ་པའི་འབྲས་བུ་མངོན་དུ་བྱེད་མཁན་དེ་ལ་ཕྱིར་མི་འོང་མཐོང་ཆོས་ཞི། རེད་སོང་ཨ། ད་ཕྱིར་མི་འོང་ལུས་མངོན་བྱེད་ལབ་ན་རྣམ་ཐར་བརྒྱད་ཐོབ་ལ་མ་ཉམས་པའི་འགོག་སྙོམས་ཐོབ་པའི་ཕྱིར་མི་འོང་དེ། འགོག་པའི་སྙོམས་འཇུག་ཐོབ་པའི་ཕྱིར་མི་འོང་དེ་ལ་ཕྱིར་མི་འོང་ལུས་མངོན་བྱེད་ལབ། ཕྱིར་མི་འོང་དེ་ལ།

འོ། ཕྱིར་མི་འོང་ལུས་མངོན་བྱེད་ལབ་ན། རྣམ་ཐར་བརྒྱད་ཐོབ་ལ་མ་ཉམས་པའམ་ཡང་ན་འགོག་པའི་སྙོམས་འཇུག་ཐོབ་པའི་ཕྱིར་མི་འོང་དེ་ལ་ཕྱིར་མི་འོང་ལུས་མངོན་བྱེད། འོ། ལུས་མངོན་བྱེད་ལབ་དགོས་ཡ་དེ། སེམས་ཀྱི་སྟེང་དུ་དགག། གཟུགས་ཀྱི་ཕུང། ད་གཟུགས་ཀྱི་ཕུང་པོའི་སྟེང་དུ་བྱེ་བྲག་སྨྲ་བ་ལྟར་ན་དགག་བྱ་ཚོར་འདུ་རགས་པ་ཆ་ཚང་བཀག་བྱས་རྣམ་རྟོག་ཚང་མ་བཀག་ནས་སེམས་ཡོད་དོ་ཅོག་ཚང་མ་མེད་པ་བཟོ་ཡོང་དུས་སྒང་ལ་གཟུགས་པོ་གཅིག་པུ་མངོན་དུ་བྱེད་པ་ལྟ་བུ་ཡིན་ཙང

དེའི་ནང་ནས་ཚངས་རིས་ལྟ་བུ་ལ་སྐྱེ་བ་གཅིག་བླངས། དེ་ནས་ཤར་རྒྱག་འོག་མིན་གྱི་སྟེང་ལ་འགྲོ་ནས་མྱང་འདས་མངོན་དུ་བྱེད་མཁན་དེ་ལ་འཕར་བ་ལ། སྐྱེ་བ་གཉིས་མ་གཏོགས་ལེན་གྱི་ཡོད་མ་རེད། འཕར་བ་ཟེར། ཕྱེད་འཕར་བ་ལབ་ན། ཚངས་རིས་ལ་བསམ་གཏན་དང་པོ་ལྟ་བུ་ལ་སྐྱེ་བ་གཅིག་བླངས།

བསམ་གཏན་བཞི་པ་ལ་སོ་སྐྱེའི་གནས་གསུམ་དང་འཕགས་པའི་གནས་ལྔ་ཡོད་རེད། སོ་སྐྱེའི་གནས་གསུམ་དེ་ལ་སྤྲིན་མེད་བསོད་ནམས་སྐྱེས་འབྲས་བུ་ཆེ་བ། ད་འཕགས་པའི་གནས་ལྔ་དེ་ལ་མི་ཆེ་བ། མི་གདུང་བ། གྱ་ནོམ་སྣང་བ། ཤིན་ཏུ་མཐོང་བ་འོག་མིན་ཡོད་རེད། ད་གནས་གཙང་ལྔ་དེ་ཡིན་གཅིག་མིན་གཅིག་མགོ་ཚོད་དགོས་རེད་གནས་གཙང་ལྔ་དེ་མགོ་མ་ཚོད་ན་ད་ལྟ་དགེ་འདུན་ཉི་ཤུ་དཔེ་ཁག་པོ་ཡོད་རེད། ར་ག་ཟེར་ན། མི་ཆེ་བ་མི་གདུང་བ་རྒྱ། དང་པོ་ལ་མི་ཆེ་བ། མི་གདུང་བ་གྱ་ནོམ་སྣང་བ་ཤིན་ཏུ་མཐོང་བ་འོག་མིན་སོགས་པ། ད། ད་གིན་གྱི་འཕར་བ་དེ་ག་འདྲས་ཡིན་འཕར་བ་དེ། ཤར་ཤར་བ good། འཕར་བ་ཟེར་མཁན་དེ་བསམ་གཏན་དང་པོ་དང་བསམ་གཏན་དང་པོའི་གི་ཚངས་རིས་དང་ཚངས་པ་མདུན་ན་འདོན་གང་རུང་ལ་སྐྱེ་བ་བླངས། དེ་ནས་གནས་གཙང་ནས་མི་ཆེ་བ་ལྟ་བུ་ལ་སྐྱེ་བ་གཅིག་བླངས། འོག་མིན། འོག་མིན་གྱི་གནས་དང་པོ་དེ་ལ་སྐྱེ་བ་གཅིག་བླངས། དེ་ནས་ཤར་རྒྱག་འོག་མིན་ལ་འགྲོ་མཁན་དེ་ལ་ཕྱེད་འཕར་བ་ཟེར་བར། སྐྱེ་བ་ག་ཚོད་ལེན་སོང། གསུམ། གསུམ། བསམ་གཏན་དང་པོའི་གི་སྐྱེ་བ་བསམ་གཏན་དང་པོའི་སྐྱེ་བ་གཅིག། དེ་ནས་བསམ་གཏན་བཞི་པའི་གི་ཚངས་ཆེན་འོང། གནས་གཙང་གི་སྐྱེ་བ་དང་པོ་གཅིག་བླངས། དེ་ནས་འོག་མིན་ལ་འགྲོ་དེ་ངེས་ཏེ། ད་ནི་ཐམས་ཅད་དུ་འཆི་འཕོ་བ་ཟེར་ན་རེ་རེ་བཞིན་དུ་འགྲོ་ནས་རེ་རེ་བཞིན་དུ་འགྲོ་ནས་ད་བས་ན།

མྱུར་བ་མ་ཡིན་པར་འདའ་བ། དུས་ཡུན་རིང་པོ་ཞིག་ནས་འདའ་བ། ད་སྐྱེས་འདའ་བ་ལ་གསུམ་བར་འདའ་བ་ལ་གསུམ་གོང་འཕོ་བ་ལ་གསུམ་འདུག་ཨ། དགུ་ཏག་ཏག་ཡོད་རེད་ད་དགུ།

སྤྱིར་བཏང་གོང་འཕོ་བ་ལ་འོག་མིན་མཐར་ཐུག་འགྲོ་དང་སྲིད་རྩེའི་མཐར་ཐུག་འགྲོ་གཉིས་འོག་མིན་མཐར་ཐུག་འགྲོ་དེ་ལ་གསུམ། སྲིད་རྩེའི་མཐར་ཐུག་འགྲོ་དེ་ལ་དབྱེ་བ་ཡོད་མ་རེད། ད་དངོས་ཀྱི་དོན་དང་དོན་གྱི་ཁྱད་པར་རོ། ད་དང་པོ་དངོས་ཀྱི་དོན་ནི། ཕྱིར་མི་འོང་ལ་གཟུགས་སུ་ཉེར་འགྲོ་དང་གཟུགས་མེད་ཉེར་འགྲོ་གཉིས་ལས། ཕྱིར་མི་འོང་གཟུགས་སུ་ཉེར་འགྲོ་འདི་ནི་ཆོས་ཅན་ལྔ་ཡོད་དེ། བར་དོར་འདའ་བ། སྐྱེས་ནས་འདའ་བ། མངོན་པར་འདུ་བྱེད་དང་བཅས་ཏེ་འདའ་བ། མངོན་པར་འདུ་བྱེད་མེད་པར་འདའ་བ། གོང་དུ་འཕོ་བ་རྣམས་སུ་ཡོད་པའི་ཕྱིར། ད། ཁོས་ག་རེ། སྐྱེས་འདའ་བ་ལ། གསུམ་འདི་བགྲངས། བར་འདའ་བ་ལ་དབྱེ་བ་མ་བརྩིས། གོང་འཕོ་བ་ལ་དབྱེ་བ་མ་བརྩིས། སྐྱེས་འདའ་བ་ལ་དབྱེ་བ་གསུམ་འདི་བརྩིས་བར་གདའ།